ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད། sbs dot com dot au slash tibetan ཐོག་བསྐྱོད་རོགས། ཨོ་སི་ཀྲི་ལི་ཡ་གཞུང་གིས་ཟླ་རྗེས་མ་འགོ་འཛུགས་འཆར་ཡོད་པའི་ཏོག་དབྱིབས་འགོག་ཁབ་དེ་ངེས་པར་དུ་རྒྱག་དགོས་པའི་གཏན་འབེབས་བྱས་མེད་སྐོར་གསུངས་ཡོད་ཀྱང། ཁྲིམས་རྩོད་པ་ཚོས་ཏོག་དབྱིབས་འགོག་ཁབ་མ་རྒྱག་པ་དེ་ཚོ་ལ། སྒེར་གྱི་ཚོང་ལས་ཁག་གིས་ཞབས་ཞུ་མུ་མཐུད་མཚམས་འཇོག་བྱེད་སྲིད་སྐོར་འགྲེལ་བརྗོད་གནང་འདུག་དེ་དང་ཆབས་ཅིག་ཨོ་སི་ཀྲུ་ལི་ཡའི་སྤྱི་མཐུན་མཉམ་འབྲེལ་གཞུང་འཛིན་ཚོགས་པས་ཨོ་སི་ཀྲུ་ལི་ཡའི་ནང་མི་མང་ཚོས་ཏོག་དབྱིབས་འགོག་ཁབ་ངེས་པར་དུ་རྒྱག་དགོས་པའི་གཏན་འབེབས་བྱས་མེད་ཀྱང། མངའ་སྡེ་གཞུང་དང་ས་ཁུལ། སྒེར་གྱི་ཚོང་ལས་ཁག་གིས་ལངས་ཕྱོགས་མ་འདྲ་བ་འཛིན་ཆོག་གི་ཡོད་སྐོར་འགྲེལ་བརྗོད་གནང་འདུག་ཉེ་ཆར་རེས་གཟའ་ཟླ་བའི་ཉིན་ནིའུ་སོ་ཐི་ཝེལ་སི་མངའ་སྡེའི་སྤྱི་ཁྱབ་བློན་ཆེན་ལྕམ་ག་ལེ་ཌི་མཆོག་གིས

གཞུང་དང་ཚོང་ལས་སྡེ་ཁག་གིས་ཁྲིམས་མཐུན་ཐོག་ནས་མི་མང་ལ་སྨན་ཁབ་རྒྱག་དགོས་པའི་སྐུལ་སློང་དེ། ཨོ་སི་ཀྲུ་ལི་ཡ་ཡི་སྲིད་བློན་སི་ཀོད་མོ་རི་སོན་མཆོག་གིས། སྨན་ཁབ་དེ་དག་འགན་ལེན་དང་ཁྲིམས་མཐུན་བཅས་ཀྱི་ཐོག་ནས། མི་མང་ལ་སྨན་ཁབ་ངེས་པར་དུ་རྒྱག་དགོས་པའི་གཏན་འབེབས་བྱ་རྒྱུ། ཨུ་ཚུགས་རྒྱག་གི་མེད་སྐོར་འགྲེལ་བརྗོད་གནང་འདུག་དེ་སྔོན་ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོར།